ས་ཆ་སྟོང་པ་གཅིག་ན་རོགས་པ་མེད་ས་གཅིག་ལ་མི་རྒན་གོག་ཞིག་ཡར་ལངས་དགོས་ཡོད་ན། བརྟེན་ས་དེ་གང་ལ་བརྟེན་དགོས་རེད་ཟེར་ན་འཁར་རྒྱུག་ལ་བརྟེན་དགོས་ར་ད་འཁར་རྒྱུག་ལ་བརྟེན་ནས་ཡར་གཅིག་ལངས་དགོས་ར། དེ་འདྲ་ཡིན་ཏེ་དོན་དག་དེ་ག་རེ་དང་མཚོན་དགོས་རེད་ཟེར་ན་ཚིག་གི་ཐོག་ནས་མཚོན་དགོས་རེད་ཚིག་གིས་དོན་དག་དེ་མཚོན་ཐུབ་དགོས་ར་བ། ཚིག་ལ་བརྟེན་ནས་རྒན་གོ་དགོས་དེ་ག་ལ། དེ་ནི། དང་པོ་ཨ་ལས་གཉིས་ལ། ཚིག་དེ་སོ། དོན་དག་དེ་བརྗོད་བྱའི་དོན་དེ་བརྟེན་ཡག་གི་ཚིག་དེ། སོ་ཚིག་གི་མཚན་རྣམས་ལ་ཏག་ཏག་ཅིག་ཡོད་པ་ཡིན་ན་ཨ་ནི་དོན་དག་གི་ཐོག་ལ་གོ་བ་ལས་སླ་པོ་ཆགས་ཐུབ་ཡ། ད་ག་ནང་བཞིན་བེད་སྤྱོད་ཡིན་ན་ཡང་སྟབས་བདེ་བོ་ཞིག་ནས་གཏོང་ཐུབ་ཡ་དེ་འདྲས་ཡོང་གི་ཡོད་དེ་ཀ་ལོ་ཨ་ནི་བློ་འཛིན་ཡག་པོ་བྱེད་དགོས་རེད། དེ་མ་བྱས་པ་ཡིན་ན་ཨ་ནི་ག་རེ་ཡོད་རེད་ཟེར་ན་དཔེ་ཀློག་ཙམ་དང་ང་འདྲའི་ཐང་ཐུད་ཀྱི་ཉིན་རེའི་འགྲོ་ཐག་དེ་ཅུང་མི་ཕན་པས་དེ་དངོས་གནས་རེད་ད། དེ་དངོས་གནས་ཕན་ཐོགས་ཀྱི་མ་རེད་ད་དཔེར་ན་ཆ་བཞག་ན་ཤར་ལ་དེ་རིགས་ཀ་ལོ་དཔེ་ཆ་ལ་བལྟས་ནས་གོ་བ་འདྲ་པོ་ཞིག་རག་པ་ཡིན་ན་ཡང་དཔེ་ཆ་ཕར་ཁ་རྒྱག་པའི་ཚེ་ཤུལ་ལ་དོན་ཟབ་ཡོད་ཀྱི་ཆོས་གང་ཅི་ཞིག་བེད་སྤྱོད་བཏང་དགོས།

གནད་འགག་ཆེན་པོ་རེད་ད་དེ་རྗེས་མ་ཨ་ནི་དཔེ་ཆ་མ་བརྗེད་ཡ། སེམས་ལ་འཇགས་ཡ། དེ་ཚོ་གི་ཐོག་ལ་ཁྱད་པར་ཆེན་པོ་འདུག་ཨ་དེ་ཡིན་དུས་ཙང་ནི་ཨ་ནི་ངེས་པར་དུ་དེ་དེ་གས་དེ་ཨ་ནི་ག་རེ་ཟེར་དགོས་རེད་དཔེ་ཆ་དངོས་གཞི་ལྟ་དེ་ངེས་དེ་སོགས་ཀྱི་བྱེད་དགོས་ཡ་གནད་འགག་ཆེན་པོ་རེད་བྱས་ཏེ། ཉིན་རེའི་འགྲོ་ཐག་དེ་ཅུང་མི་ཕན་པས་དཔེ་མཛོད་ཅོ་ཞུ་ཡི་དེ་ཇི་ཞིག་འོང་ཟེར། ད་དཔེ་མཛོད་ཅོ་ཞུ་སྐྱིད་པོ་གི་གཞུང་ལུགས་ཤེས་ཀྱི་རེད་བསམས་ཏེ་ཤེས་ཀྱི་མ་རེད་ཟེར། རོ། གཞུང་ཚིག་མང་དུ་ཡོད་པའི་སྐྱེ་བོ་ཡང། དོན་ལ་མི་ལྟོས་དོན་ལ་མི་གསལ། རིན་བྲལ་ཕྱི་ལོག་དང་ནེ་ཙོའི་འདོན་པ། ལྟ་བུ་རྒྱ་མཚར་གྱིས། རྒྱལ་སྲིད་གཉེར་ལ་སྒྲོ་འདོགས་མི་ཆོད་པའི། ནི་དེ་ལ་བརྟག་དཔྱད་བཟང་པོ་ཇི་ཞིག་འོང། ཟེར་དེ་ཀ་ལ་ད་གཞུང་ཚིག་བློ་འཛིན་བྱས་པ་དང་ཆབ་ཅིག་ཏུ། གཞུང་ལུགས་དེ་གི་དོན་དག་དེ་ལ་ནི། རེ་བ། ང་ཚོ་ད་དེ་ཚོ་གོ་སོ་ཅི་ནས་གོ་བ་ཡག་པོ་ལེན་ཐུབ་པ་ཅིག་དགོས་རེད་མ་གཏོགས། དོན་དག་གི་ཐོག་ལ་རྩ་ནས་ནི་བསམ་བློ་མེད་པ་ཡིན་ན། ནི་དཔེ་དེ་གཞུང་ལུགས་མང་པོ་བློ་འཛིན་རེ་བྱས་ནས་སྐྱོར་བ་ཡིན་ན་ཡང་ད་དེ་འདྲ་དེ་འདྲ་ཞིག་རེད་བ་དྲང་པོ་བཤད་ན། རེ་བ། ཁོ་ག་རེ་ཟེར་ན་དེ་གི་ད་སེམས་ལ་ཅིག་ག་རེ་ཟེར་དགོས་འགྱུར་འདྲ་པོ་ཐེབས་ཐུབ་ཀྱི་མ་རེད་བ། ཚིག་སྐྱོར་གྱི་ཕན་འདྲ་བོ་གཅིག་ནི་ཡོང་གི་རེད་བ། དེ་ཡོང་གི་རེད་མ་གཏོགས་གཅིག་གི་དོན་དག་གི་ཐོག་ནས་བསམ་བློ་འཁོར་ནས་ང་ཚོ་སེམས་ལ་འགྱུར་བ་གཏང་དགོས་རེད་མ་གཏོགས་སེམས་ལ་བཟོ་བཅོས་གཏང་དགོས་རེད་འགྱུར་བ་གཏང་དགོས་རེད་དེའི་ཐོག་ནས་གཅིག་སེམས་ལ་ཤུགས་འདྲ་བོ་དེ་སྤྲད་ཐུབ་གི་འདུག་མ་གཏོགས། དོན་དག་རྩ་ནས་མི་གོ་བ་གཅིག་ནི་གཞུང་ཚིག་ག་ཚད་གཅིག་བློ་ལ་མང་པོ་བཅོམ་པ་ཡིན་ན་ཡང་དེ་ཙམ་གྱི་ཚིག་ཐིག་དེ་ཕན་འདྲ་བོ་གཅིག་མ་གཏོགས་དེ་གི་ས་ཆ་འདྲ་བོ་ཞེ་དྲག་ཡོང་ཐུབ་མ་རེད་བ། དེ་འདྲ་ཡིན་ཙང། དོན་ལ་མི་སེམས། རིམ་གྱིས།

དེ་བལྟས་པས་དུས་ཚོད་འཕྲོ་བརླག་བཏང་ཡོད་པའི་ཅ་ལག་ཅིག་རེད་ཟེར་ང་ཚོ་ད་ཕྱི་ལོགས་ཀྱི་ཕྱི་རྒྱལ་གྱི་མི་དེ་ཚོ་ལ་ལྟ་སྟངས་དེ་འདྲ་བ། བློ་འཛིན་བྱས་ན་ག་རེ་ཡོད་རེད་དཔེ་ཆ་མགོ་ལ་ཡོད་རེད་བ། དེ་དུས་ཚོད་འཕྲོ་བརླག་རེད་ཞེས་ཟེར་ཡ་འདྲ་བ་དེ་འདྲ་མ་རེད་བ། ང་ཚོ་གཙོ་བོ་ད་ལྟ་ནང་བསྟན་སློབ་སྦྱོང་བྱེད་ཡག་གི་ཐང་ལོང། ལྷག་པར་དུ་གདན་ས་ཆེན་པོ་དེ་ཚོ་གི་སློབ་སྦྱོང་བྱེད་ཡག་གི་ཐང་ལོང་ན་སྔོན་མ་ནི་སྲོལ་རྒྱུན་བཟང་པོ་ཅིག་ག་རེ་ཡོད་རེད་ཟེར་ན་གཞུང་ཚིག་བློ་འཛིན་བྱེད་ཡ། སོ་སོ་གི་རྒྱུགས་སྤྲོད་སྟངས་དེ་རྩ་ནས་ཡི་གེར་ལྟ་ཡ་ཡོད་མ་རེད་བ། ཡོངས་རྫོགས་དེ་བློ་ཐོག་ནས་སྤྲད་དགོས་ར། དེ་བཅད་དགོས་དུས་རྩ་ནི། བློ་འཛིན་དེ་བྱས་པ་ཡིན་ན་དེ་གི་དང། སློབ་གཉེར་འཁོར་བ་དང་རྟགས་འཁོར་བ་བྲེ་སོ་ཐེ་ཡ་དང། སློབ་གཉེར་ཐོག་ལ་ཡར་རྒྱས་འགྲོ་བ་ལ་ཁྱད་པར་བརླག་ཆད་ཡོད་རེད་ད་དེ་ང་ཚོ་འགྲེལ་བཤད་རྒྱག་དགོས་མ་རེད་སོ་སོ་སོ་ཉོན་ཡུལ་དུ་ན་ཧ་གོ་ཐུབ་ཡ་དེ་རེད། འོ་དེ་ཡིན་དེ་ག་ལ་དེ་ཨ་ནི་མཐའ་གཅིག་རེད། མཐའ་གཞན་པ་གཅིག་དེ་ད་གིན་ཞུས་པ་ནང་བཞིན་བྱས་ནི་ཨ་ནི། གོ་མེད་བློ་འཛིན་ཟིན་ནས་དེ་འགོག་མ་རེད། ང་ཚོ་ནི། ངའི་དགེ་ཕྲུག་ནང་ལ་ཡོད་རེད་དེ་འདྲའི་ཁ་ཤས། ཉི་མ་གཅིག་གཉིས་ཀོ་ལ་ཅིག་བྱོས་ད། ཁ་ཁ་ཡག་པོ་དེ་ཡག་རེད།

ད་ལྟ་བཟའ་བཏུང་གཉིད་ཀྱི་བདེ་བ་ལ་ཆགས་པའི་སྐྱེ་ཤི་འདི་ཡིས་མི་འཁྱོངས་པས། དཀའ་སྤྱད་སྡུག་རུས་ཟད་པ་ཅི་ཞིག་འོང། དེ་གསུངས་པ་རེད། ད་ང་ཚོ་མཐར་ཐུག་གི་དམིགས་ཡུལ་དེ་ག་རེ་ཆགས་བསྡད་རེད་ཟེར་ན། སྒོ་གསུམ་གྱི་འཇུག་ལྡོག་གི་ཚུལ་ལ་མ་རྨོངས་པ་དེ་རེད་དེ་མཐར་ཐུག་གི་དམིགས་ཡུལ་རེད་ད། དེ་གནས་སྐབས་ཀྱི་དམིགས་ཡུལ་དེ་ག་རེ་ཆགས་བསྡད་རེད་ཟེར་ན་ཚོགས་སྤྱིའི་ཟིན་དམངས་མཁས་སྤངས་བསྡད་ན། སོ་སོ་མ་འདྲ་བ་ཅིག་བྱེད་དགོས་ཀྱི་ཡོད་ན། འཛིན་གྲྭ་ནང་ནས་སོ་སོ་མ་འདྲ་བ་ཅིག་བྱེད་དགོས་ཀྱི་ཡོད་ན། སོ་སོ་སློབ་གཉེར་བྱས་ཆགས་དགོས་རྒན་པ་དེ་གི་ནང་ནས་སོ་སོ་དཔེ་སློབ་གཉེར་བ་མ་འདྲ་བ་ཅིག་ཡང་ཆགས་དགོས་ཀྱི་ཡོད་ན། མཁས་པའི་ནང་ནས་སོ་སོ་མ་འདྲ་བ་ཅིག་ཆགས་དགོས་ཀྱི་ཡོད་ན། སློབ་གཉེར་ཉམས་ཞིབ་བྱེད་པའི་གནས་སྐབས་དེ་ལ་དཀའ་ལས་རྒྱག་དགོས་རེད། དཀའ་བཤད་བསྒྱུར་ཡག་པོ་བྱེད་དགོས་རེད་བསམ། དཔེ་ཆ་སྤི་ལྟ་པོ་ལྟ་དགོས་རེད་བསམ། རེད་བ། དཔེ་ཆ་གི་ཐུགས་ལ་དཀའ་ལས་ཡག་པོ་རྒྱག་དགོས་རེད་བསམ། རེད་བ། དཔེ་ནང་ཆགས་ཆེ་ན། གཞན་དུ་མ་འདྲ་བ་ཅིག་དཔེ་ནང་ཆགས་ཆེ་ན། གློག་བརྙན་བ་གཞན་པ་ཐིག་གེ་ཐིག་གི་ཁྱི་ཟིག་གསུམ་བཞི་བཞག་འགོ་ཡོད་ན་སོ་སོ་ཁྱི་ཟིག་ལྔ་དྲུག་རྒྱང་འཐོར་མཁན་བྱེད་དགོས་རེད་བསམ། གློག་བརྙན་བ་གཞན་པ་ཏུ་སུ་གིས་ག་རེ་བཟོ་དགོས་རེད་ཨ་ནི། དཔེ་ནང་ཆགས་ཆེ་ན། ཅིག་གློག་གཞུང་འདྲ་པོ་སྟེ། རེད་བ། ཨ་ནི་གང་ཅུས་བྱས་པ་ཡིན་ན་དེའི་ཐོག་ལ་སོ་སོ་གིས་དེ་ནས། དྲག་པ་བྱེད་ཐུབ་མཁན་ཅིག་གོ་དགོས་རེད་བསམ། དེ་འདྲས་ཀྱི། དེ་འདྲས་བྱས་པ་ཡིན་ན་ནི། རིམ་པས་རིམ་པས་ད་སོ་སོ། རྗེས་ལ་ནི། མ་འདྲ་བ་སློབ་གཉེར་སློབ་གཉེར་བ་མ་འདྲ་བ་ཅིག་ཆགས་ཐུབ་ཀྱི་རེད་བསམ། ད་ཕུད་ཅིག་མིན་ཡིན་ཏེ་ང་ཚོ་དེ་མ་རེད་ཚོ་ཅིག་ཡིན་ཟེར་སྨྲ་མཁས་པ་ཡ་དང། ཅིག་སོ་སོ་གི་མཚན་སྙན་གྲགས་ཡོང་ཡ་དང་སྐད་གྲགས་ཡོང་ཡ་དང་མི་གིས་ཤེས་པ་རེད་ཟེར་ཟེར་ཡ་དེ་གནད་འགག་ཆེན་པོ་མ་རེད་དེ་ཁྲིད་ཅིག། ཁྲིད་ཅིག་ད་མཁས་པ་ཉི་ཚེ་བ་ཅིག་རེད་བ་ཕུད་ཅིག་མཁས་པ་དེ། དངོས་གནས་དྲང་གནས་ཀྱི་ད་གིན་ཞུས་པ་ནང་བཞིན་བྱས་ནི།

རྒྱུན་ཆགས་སུ་བྱེད་དགོས་རེད་ཟེར་ནས་དེ་གསུངས་པ་རེད། དཔེར་ན་ང་ཚོ་བརྩོན་འགྲུས་དེ་ལ་གཉིས་ཡོང་གི་རེད་བ། གུས་སྦྱོར་གྱི་བརྩོན་འགྲུས་དང་རྟག་སྦྱོར་གྱི་བརྩོན་འགྲུས། རྟག་སྦྱོར་གྱི་བརྩོན་འགྲུས་ཟེར་ཡ་དེ་བརྩོན་འགྲུས་རྒྱུན་ཆགས་སུ་གནས་པ་དེ་རེད་བ། གུས་སྦྱོར་གྱི་བརྩོན་འགྲུས་ཟེར་ཡ་དེ་བརྩོན་འགྲུས་ཤུགས་དྲག་པོ་དེ་རེད་བ། ད་གང་ཟག་གཅིག་གི་ཐོག་ལ་སློབ་གཉེར་བ་གཅིག་གི་ཐོག་ལ་བརྩོན་འགྲུས་ཤུགས་དྲག་པོ་དང་རྒྱུན་ཆགས་གཉིས་ཆ་ཚོགས་སོང་ན་ཕུན་སུམ་ཚོགས་པའི་ཡན་ལག་རེད་བ། ད་སློབ་གཉེར་བར་གདོང་སེམས་འདྲ་པོ་ཞིག་སྟོན་པ་ཡིན་ན། སློབ་གཉེར་ལ་ཅིས་ལུང་འདོགས་དགོས་ཀྱི་ཡོད་ན། ག་འདྲ་དགོས་ཟེར་ན་བརྩོན་འགྲུས་རྒྱུན་ཆགས་སུ་གནས་པ་དེ་འདྲ་དགོས་རེད། རེས་གཅིག་དེ་ཡོད་རེད་བ་ང་ཚོ་ངར་ཤུགས་རེད་པས། ཉི་མ་ཁ་ཤས་ཟིག་ལ་ད་ངར་ཤུགས་རེད་པས་ཏུ། མགོ་ལ་མེ་འབར་བ་ནང་བཞིན། དཔེ་གཉིད་མ་ཁུག་ཁ་ལག་མ་ཟ་བརྩོན་འགྲུས་རྩོམ། དེ་ནས་ད་ག་ལ་ཉི་མ་བཅུ་བཅོ་ལྔ་ཉི་ཤུ་ཟླ་བ་གཅིག་གཉིས། དེ་འདྲའི་འགྲོ་ཚར་བའི་རྗེས་ལ་དེ་ནས་པས་པས་ཏུ་འཁོར་རོ་ད།

དཀའ་སྤྱད་སྡུག་རུས་བྱེད་དགོས་རེད་ཡིན་ན་ཡང་བྱེད་སྟངས་འདྲ་བོ་དེ་བརྟན་པོ་གི་ཐོག་ནས་བྱས་ན་ཡག་ག་ཡོད་རེད་མ་གཏོགས། བརྟན་པོ་མེད་པའི་ཐོག་ནས་བྱས་པ་ཡིན་ན་ཡག་པོ་ཡོད་མ་རེད་འདི་ཧོ་ལ་ཉིན་རེ་ཟས་ཀྱང་མི་རྩོམ། ཉིན་རེ་ཟས་ཀྱང་མི་བྱེད་བརྩོན་འགྲུས་རྩོམ། ཞུགས་མ་ཐག་ནས་མཁས་པའི་གོ་འཕང་འདོད། ཞག་ཤས་ལོན་ཚེ་སྦྱིན་ངའི་གཡེང་བའི་ཆེད་དེ་འདྲ་དེ་ལ་ཅི་ཡང་མི། ཅི་ཡང་མི་ཡོང་བས། ཨ་ནི་བརྩོན་པ་ཆུ་བོའི་རྒྱུན་བཞིན་བསྟེན་ཞིག་ཨང་ཨང་ཟེར་དེ་ག་ལ་བརྩོན་འགྲུས་དེ་ཆུ་བོའི་རྒྱུན་ནང་བཞིན་བརྟན་པོ་བྱས་ནས་ཨ་ནི་བརྩོན་འགྲུས་རྩོམ་དགོས་རེད་མ་གཏོགས་ཅིག་གིས། ཨ་ནི་ང་ཚོ་བཅས་ཉི་མ་ཁ་ཤས་ཟིག་གིས་ཨ་ནི་ཟིང་ལྟ་བུ་ཅིག་བསྐྱངས་ནས་དཔེ་ཆ་སློབ་གཉེར་ཀྱི་དེ་འདྲས་ཡོང་གི་མ་རེད། དུས་ཚོད་ཐུང་ཐུང་ཅིག་གི་ནང་ནས་ད་ང་མཁས་པ་ཆགས་དགོས་རེད་བསམ་སྟབས་བདེ་ཡོང་གི་མ་རེད་བ། རེད་བ། སྤྱིར་བཏང་རིག་གནས་ག་འདྲས་ཅིག་ན་ཡོང་གི་མ་རེད་ལ། ལྷག་པར་དུ་ཨ་ནི་ནང་དོན་གྱི་གཞུང་ལུགས་ལ་སློབ་གཉེར་བྱེད་དེ་ག་ལ་དེ་བས་ཡོང་ཐབས་ཡོད་མ་རེད་བ། དེ་བས་ཡོང་ཐབས་ཡོད་མ་རེད་ད། སློབ་གཉེར་བསགས་རུང་ག་ལེར་སྦྱངས་ན་མ་གཏོགས་ཡོང་གི་མ་རེད་བ། འོ་དེ་ཡོང་གི་མེད་དེ་ག་ལ། སློབ་གཉེར་བྱེད་སྟངས་འདྲ་བོ་དེ་སོ་སོ་གི་ད་ཐ་ཤིང་འདྲ་བོ་དེ་ལྟ་བྱེད་ཀྱི་མཐའ་གཉིས་དུ། མཐའ་གཉིས་སུ་མ་ལྷུང་བའི་ཐོག་ནས་འགྲོ་ཐུབ་དགོས་ཡ་དེ་གནད་འགག་ཆེན་པོ་རེད་ཟེར་ནས།

དེ་ནས་དེ་རིང་དེ་ནས་ཁྱེད་རང་ཚོར་བྱ་བའི་ཉིན་ནོ་དེ་རིང་ང་ཚོ་སྐད་ཆ་བཤད་བསྡད་པ་དེ་གས་ཏེ། སེམས་ལ་ཡག་པོ་ཅིག་བཞག། དཔེ་ཏག་ཏག་དངོས་གནས་ཀྱིས། རྒྱུ་མཚན་འདུག། བདེན་པ་འདུག། དེ་ཡག་པོ་འདུག་སོགས་འདྲ་བོ་ཅིག་ཡིན་ན། དེ་ནི་ངོ་ཐོག་གི་སོ་སོ་གི། ཉིན་རེའི་འཚོ་བའི་ནང་ལ་བེད་སྤྱོད་བཏང་ཐུབ་པ་ཡིན་ན་ཡག་པོ་འདུག་ཨ། དེ་བཏང་མི་ཐུབ་ཡག་མ་རེད་བ་དེ་ཚོ་བྲིས། རེད་བ། ང་ཚོ་ཕྱི་ཡི་ལུས་ངག་གི་ཀུན་སྤྱོད་འགྱུར་བ་བཏང་ཡག་དེ། ང་ཚོ་བཏང་ཐུབ་ཀྱི་རེད་བ། ད་ནང་གི་བསམ་བློ་འགྱུར་བ་བཏང་ཟེར་དེ་ག་ལ། དེ་ཏོག་ཙམ་དཀའ་ངལ་ཡོད་རེད་མ་གཏོགས་ཕྱིའི་ལུས་ངག་ཀུན་སྤྱོད་འགྱུར་བ་དེ་བཏང་ཐུབ་རེད་བ། ང་ཚོ་སྡོམ་པའི་སྐད་ཆ་བཤད་འོང་དེ་ག་ལ་སོ་ཐར་གྱི་སྡོམ་པ་དེ་སྡོམ་པ་གསུམ་ནང་ནས་སྡོམ་པ་དམན་པ་དེ་རེད། དེ་གི་སྡོམ་ཡག་གི་སྡོམ་བྱེད་དབང་དེ་ལུས་ངག་ཀུན་སྤྱོད་སྡོམ་དེ་ཡོད་རེད་དེ་བྱེད་ཐུབ་ངེས་ཡིན་ཙང་སྡོམ་གྱི་ཡོད་རེད་བ། རེད་བ། ད་ཡིད་ཀྱི་པའི་ཉེས་སྤྱོད་དེ་ཚོ་ང་ཚོ་ཀྱི་བྱང་ཆུབ་སེམས་དཔའི་སྡོམ་པ་དང་སྔགས་ཀྱི་སྡོམ་པ་དེ་ཚོ་བླངས་འོང་དེ་དེ་ནི་ཡིད་ཀྱི་ཡང་སྡོམ་དགོས་དང་ད་རིམ་པ་གོང་མ་སླེབས་པ་རེད་བ། དེ་ནང་བཞིན་ང་ཚོ་དེ་རིང་འདི་ནང་ལ་སློབ་གཉེར་བ་དེ་ཚོ་ཡིན་ན་ཡང་སོ་སོ་གི་ཀྱི་འདི་ནང་བཤད་བྱ་འདི་གོ་བསླབ་བྱ་དེ་གི་དེ་ཏག་ཏག་སོ་སོ་གི་སེམས་ལ་འཇུས་པོ་འདྲ་པོ་དང་འདི་ཆགས་པ་ཡིན་ན། འདི་བེད་སྤྱོད་ཡག་པོ་བཏང། རེད་བ། འདི་ཐོག་ལ་དཔེ་ངར་ཤུགས་རེ་བརྒྱ་ཆ་བརྒྱ་བྱས་མ་ཐུབ་པ་ཡིན་ན་ཡང་ཏོག་ཙམ་འདི་ཐོག་ལ་འགྲོ་ཐུབ་ཡ། བསམ་བློ་འཁོར་ཐུབ་ཡ། དེ་འདྲ་བྱས་ཐུབ་ན་ཡག་པོ་འགྲོ་བ། དེ་འདྲ་ཞུ་ཡ་ཡིན། དེ་རིང་ད་ག་སོགས་ཀྱི་བྱ་བ་ཡིན།